ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་ཀློག་ལེ་ཚན་གྱི་ནང་དུ་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་སྡེ་རོང་ཚེ་རིང་དོན་གྲུབ་ལགས་ཀྱིས་བརྩམས་པའི་བོད་ཀྱི་དེབ་ཐེར་བཀྲ་ཤིས་གཏེར་བུམ་ཅེས་པའི་བོད་ཀྱི་ལོ་རྒྱུས་ཀྱི་དཔེ་དེབ་འདི་ངོ་སྤྲོད་བྱ་རྒྱུ་དང་དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ནས་ཚེ་རིང་དབང་མོ་ལགས་གདན་ཞུ་བྱས་ནས་བགྲོ་གླེང་བྱ་རྒྱུ་ཡིན། དེ་ནས་ཚེ་རིང་དབང་མོ་ལགས་ད་སྤྱིར་བཏང་དེ་རིང་ང་གཉིས་ཀྱིས་ངོ་སྤྲོད་བྱ་གི་དེབ་ན་ད་སྡེ་རོང་ཚེ་རིང་དོན་གྲུབ་ལགས་ཀྱིས་བརྩམས་པའི་བོད་ཀྱི་དེབ་ཐེར་བཀྲ་ཤིས་གཏེར་བུམ་ཟེར་ཡ་གི་ད་དེབ་འདི་རེད་ད་དེབ་འདི་ཡིན་ན་ཁོ་དང་པོ་འབྲི་དུས་ནས་རྒྱ་ཡིག་གི་ནང་བྲིས་ཡོད་ཙང་ད་སྤྱིར་བཏང་ང་ཚོ་རྒྱ་ཡིག་ཀློག་མཁན་གི་ནས་ད་ཀློག་པ་པོ་མང་ཆེ་བ་ཟིག་གིས་རྩོམ་པ་པོ་ཁོ་རང་ངོ་ཤེས་གི་ཡོད་ཀྱི་རེད་ཡིན་ན་ཡང་ད་དབྱིན་ཇི་དང་བོད་ཡིག་གི་ནང་ནམ་རྒྱུན་དེབ་ཀློག་མཁན་ཅིག་ན་གཅིག་བྱས་ན་ཁོ་རང་ངོ་ཤེས་གི་ཡོད་ཀྱི་མ་རེད།

དེ་ནས་བྱས་ནས་ད་དྲུག་ཅུ་རེ་གྲངས་ཀྱི་ནང་ལ་སློབ་གྲྭ་ལ་ཕེབས། བདུན་ཅུ་དོན་གྲངས་ཀྱི་ནང་ལ་ད་དར་རྩེ་མདོ་ཡི་སྨན་ཞབས་པའི་སློབ་གྲྭ་ལ་སློབ་སྦྱོང་གནང་འདུག་དེ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གཅིག་ལོ་རུ་དཀར་མཛེས་ཁུལ་ཡིག་ཚགས་ལས་ཁང་ནང་ལ་ཕྱག་ལས་གནང་འདུག་དེ་ནས་བྱས་ནས་ད་ལས་འཁྱུར་ངལ་གསོ་མ་གནང་གི་བར་དུ་ཡིག་ཚགས་ཁང་ནང་ལ་ཕྱག་ལས་གནང་བྱས་དེའི་རིང་ལ་གཙོ་བོ་མི་གཞན་པས་ད་ལྟ་མ་ཐུབ་ཡ་གི་ད་བོད་སྐོར་གྱི་ལོ་རྒྱུས་ཡིག་ཚགས། རྙིང་པ་མང་པོ་ཞིག་ལྟ་ཀློག་བྱེད་པའི་གོ་སྐབས་བྱུང་ཙང་ད་བོད་ཀྱི་ལོ་རྒྱུས་ལ་ཐུགས་སྣང་ཆེན་པོ་བྱུང་རྗེས་ད་དེ་རིང་ང་ཚོས་ཀློག་ཡ་གི་ལོ་རྒྱུས་བོད་ཀྱི་དེབ་ཐེར་བཀྲ་ཤིས་གཏེར་བུམ་ཟེར་ཡ་དེ་བརྩམས་གནང་ནས་ད་ཉིས་སྟོང་གཅིག་ལོ་ལ་བོད་ལྗོངས་མི་དམངས་དཔེ་སྐྲུན་ཁང་ནང་ནས་པར་སྐྲུན་གནང་འདུག་སྤྱིར་བཏང་ཁོང་བོད་ཀྱི་ལོ་རྒྱུས་ཀྱི་མཁས་པ་ཡིན་པ་མ་ཟད་ད་ཡིག་ཚང་རིག་པ་དང་རྒྱ་ནག་གིས་གྲངས་ཉུང་མི་རིགས་སྐོར་ལ་འཛིན་པའི་སྲིད་ཇུས་དང། དམིགས་བསལ་བོད་སྐོར་ལ་འཛིན་པའི་སྲིད་ཇུས་ལ་མཁས་པ་ཆེན་པོ་ཅིག་རེད་འདུག་ད་མདོར་བསྡུས་ནས་ཤོད་པ་དེ་འདྲ་བོ་ཅིག་རེད་ལགས། ཨོ་ལགས་སོ་ད་ནས་ད་ད་ལྟ་ཡིན་ན། ད་སྡེ་རོང་ཚེ་རིང་དོན་གྲུབ་ལགས་ཀྱིས་བརྩམས་ཡག་གི་དེབ་འདིའི་མིང་ལ་ནི་ཁོ་རང་ད་བོད་ཡིག་གི་མིང་ལ་བསྒྱུར་ན་ནི་བོད་ཀྱི་དེབ་ཐེར་བཀྲ་ཤིས་གཏེར་བུམ་ཅེས་བཏགས་འདུག་ཨ་ནི་དེ་འདྲ་ད་ཅིག་ཁོ་རང་གི་ལོ་རྒྱུས་ཀྱི་དེབ་འདི་ལ་ནི་མིང་འདི་འདྲའི་ཅིག་འདོགས་དགོས་ཡ་ད། ཨ་ནི་ཁོ་རང་གི་དེབ་འདིའི་ནང་ལ

དེ་ཡང་སྣོད་བཅུད་ཆགས་ཚུལ་དང་སྤྱི་ཚོགས་ཀྱི་གནས་སྟངས་ཀྱི་དཔལ་འབྱོར་དམག་དོན་ཕྱི་འབྲེལ་ཚན་རིག་ལག་རྩལ་ཤེས་རིག་སློབ་གསོ་རྩོམ་རིག་སྒྱུ་རྩལ་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་འགྲིམ་འགྲུལ་ལུས་རྩལ་སོགས་ཡུལ་ནས་བལྟས་པ་ཡིན་ན་ཡང་སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི་སྨད་མདོ་ཁམས་སྒང་དྲུག་ཆ་ཚང་ལ་ཁྱབ་ཐུབ་འདུག་ད་དུང་དེ་ཡི་སྒང་ལ་རྒྱ་དཀར་ནག་དང་འབྲུག་དང་འབྲས་ལྗོངས་ཁ་ཤི་མིར་དང་ཨེ་ཤི་ཡའི་ལྷོ་དང་བྱང་བཅས་ཀྱི་བོད་ས་ཡོངས་དང་འབྲེལ་བ་ཡོད་པའི་རྒྱལ་ཁབ་དང་མི་རིགས་ཚང་མས་ད་བོད་ལ་འབྲེལ་བ་ག་འདྲ་བྱུང་ཡོད་མེད་ཀྱི་གནས་སྟངས་ད་མ་ཚང་མེད་པ་འདྲ་པོ་ཅིག་དེ་ནང་ལ་བཀོད་ཐུབ་ཡ་གི་འབད་བརྩོན་གནང་ཤག་དེ་ནས་ད་རྒྱ་ཡིག་ནང་ལ་ད་བཀྲ་ཤིས་རྟགས་ཀྱི་དཔེ་ལ་སྦྱར་ནས་ད་དེབ་མིང་བཏགས་གནང་བ་དེ་ད་བོད་མི་རིགས་ཀྱི་བསམ་བློ་གཏོང་སྟངས་ཟེར་ན་ད་རིག་གཞུང་གི་འགྲོ་སྟངས་ཟེར་ན་རིག་གཞུང་གི་བཞག་རྩིས་འདྲ་པོ་ད་ཆེ་ཆུང་ཆུང་ཆུང་ཅིག་མཐོང་གི་འདུག་ལགས། ཨོ་ལགས་སོ་ད་ཁྱེད་རང་གིས་ངོ་སྤྲོད་གནང་བ་བཞིན། ཨ་ནི་ད་ལོ་རྒྱུས་དེབ་ཐེར་འདི་སྤྱིར་བཏང་ད་ཅིག་བོད་ཀྱི་ས་ཁམས་ཆགས་ཚུལ་དང་བོད་ཀྱི་རྒྱལ་རབས་ཀྱི་བྱུང་རབས་ལ་སོགས་པ་གི་ད་ཅིག་ཁོའི་ཁྱབ་ཁོངས་ན་དཔེ་ཞེ་བོ་རྒྱ་ཆེན་པོ་ཅིག་འདུག་ད་འདི་འདྲའི་གི་དེབ་ཅིག་ནི་ད་ཁྱེད་རང་མཚོན་ན་ནི་ཐོག་མ་དེ་ཁྱེད་རང་ཅིག་འདི་ཀློག་ཡ་དགོས་ཀྱི་རྒྱུ་མཚན་ཟེར་ན་རེད་འདི་ལ་དོ་སྣང་སྤྲོ་བོ་དེ་ག་རེ་བྱས་བྱུང་བ་ཡིན་ན་དེ་ནི་ཁྱེད་རང་གི་དེབ་འདི་ཆ་ཚང་གཅིག་ཀློག་ཡོང་དུས་གཅིག་དེབ་འདི་ལ་དམིགས་བསལ་གྱི་ཁྱད་ཆོས་འདྲ་བོ་ག་རེ་ག་རེ་མཐོང་གི་འདུག། ཨོ་ལགས་སོ་ད། སྤྱིར་བཏང་རྒྱ་ཡིག་ཤེས་མཁན་ཚོས་ཡོད་གི་ད་མཁྱེན་གི་ཡོད་རེད་ད་རྒྱ་ནག་གི་ལོ་རྒྱུས་ཞིབ་འཇུག་གནང་མཁན་ཚོ་ལ་ད་བཤད་སྲོལ་ཞིག་ཡོད་ར། ད་རྒྱ་ནག་གི་ལོ་རྒྱུས་ཉམས་ཞིབ་བྱེད་དགོས་ན་ད་མ་གཞི་ཕྱག་དེབ་གཉིས་ངེས་པར་དུ་ཀློག་དགོས་རེད་ཟེར་ཡ་གཅིག་ཡོད་རེད་ད་དེ་གཉིས་དེ་གཅིག་དེ་ད་སྐུ་ཞབས་ཆེན་མུའུ་ལགས་ཀྱིས་བརྩམས་པའི་རྒྱ་ནག་གི་ལོ་རྒྱུས་སྤྱི་དོན་ད་རྒྱ་སྐད་ནང་ལ་གོ་ཧྲི་ཏ་གང་ཟེར་ཡ་དེ་རེད་འདུག་གཅིག་དེ་ད་ཨ་རི་ནང་བཞུགས་པའི Princeton གཙུག་ལག་སློབ་གྲྭ་ཆེན་མོ་གི་ད་རྒྱ་རིགས་ལོ་རྒྱུས་མཁས་དབང་ཡུས་ཡིང་ཧྲི་གིས་བརྩམས་གནང་པའི། ལོ་རྒྱུས་དང་བསམ་བློ་ཟེར་ཡ་རྒྱ་སྐད་ནང་ལི་ཧྲི་ཡུས་སི་ཤང་ཟེར་ཡ་དེ་གཉིས་རེད། ཡང་ད་ལྟ་ང་ཚོ་བོད་པ་ཚོ་ལ་མཚོན་ན་ཡང་དེ་ནང་བཞིན་གྱི་ད་སྐུ་ངོ་ཞྭ་སྒབ་པའི་སྲིད་དོན་རྒྱལ་རབས་དང་སྡེ་རོང་ཚེ་རིང་དོན་གྲུབ་ལགས་ཀྱིས་བརྩམས་པའི་དེབ་ཐེར་བཀྲ་ཤིས་གཏེར་བུམ་འདི་གཉིས་ད་གལ་ཆེན་པོ་ལ་མཐོང་གི་འདུག་ད་ག་རེ་ཟེར་ན་དེ་གཉིས་ལས་ད་ང་རང་ཚོ་བོད་པ་རང་གི་ངོས་ནས་མི་རིགས་གཞན་པ་ཚོ་ལ་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་རྒྱུ་བྱུང་བ་དང་ངོ་སྤྲོད་གནང་སྟངས་དེ་ཡང་བོད་པ་རང་གི་འགྲེལ་བཤད་རྒྱབ་སྟངས་ཀྱི་སྒང་ནས་ངོ་སྤྲོད་གནང་བ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནས་སྐུ་ངོ་ཞྭ་སྒབ་པའི་སྲིད་དོན་རྒྱལ་རབས་དེ་བོད་པའི་གི་ད་ཨིན་ཡིག་གི་ནང་ལ་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་བ་དང་པོ་དེ་ཆགས་ཡོད་རེད་དེ་ག་ནང་བཞིན་རྒན་སྡེ་རོང་ཚེ་རིང་དོན་གྲུབ་ལགས་ནས་ད་རྒྱ་ཡིག་ནང་ནས་བོད་ཀྱི་ལོ་རྒྱུས་ཆ་ཚང་ཞིག་ངོ་སྤྲོད་གནང་ཐུབ་པ་རེད་བ།

ད་ཆོས་ལུགས་རིག་པ་ས་ཁམས་རིག་པ་སོགས་རིག་ཚན་མང་པོ་ཅིག་བེད་སྤྱོད་གནང་འདུག་ད་དུང་དེའི་སྒང་ལ་སྐབས་དེ་དག་སོ་སོས་ད་དེ་མཁས་པ་མང་པོ་ཅིག་ལ་ཁོ་རང་གིས་བཀའ་འདྲི་གནང་ནས་བོད་ཀྱི་ས་ཆ་སྟོད་སྨད་བར་གསུམ་ཡར་མར་མང་པོ་ཕེབས་འདུག་ཨ་དེ་ཡང་ཁྱད་ཆོས་ཅིག་མཐོང་གི་འདུག་དེ་དེ་ལས་གཞན་པ་ད་དུང་གལ་ཆེན་པོ་ཅིག་དེ་ད་དེང་སང་རྒྱ་ཡིག་ནང་ལ་བོད་ཀྱི་ཤར་ཕྱོགས་ས་ཁུལ་མདོ་ཁམས་ཁུལ་དེ་བོད་པ་མ་ཡིན་པ་མི་རིགས་གཞན་པ་བཟོ་འདྲ་པོ་ཅིག་འཁྱོག་བསྒྱུར་བྱེད་ཀྱི་ཡོད་ར་དེ་ན་རྒན་ལགས་ཀྱིས་དེབ་ཐེར་འདིའི་ནང་དོན་ལ་ད་མདོ་ཁམས་ཕྱོགས་དེ་བོད་ཀྱི་རུས་ཆེན་བཞི་གི་ནང་ལ་སེ་རྨུ་ལྡོང་སྟོང་གི་ལྡོང་གི་བརྒྱུད་པ་ཡིན་པ་དང་བོད་རིགས་འཁྲུལ་མེད་ཅིག་ཡིན་པའི་སྐོར་དེ་ད་རྦད་དེ་ད་ཀྱི་གསལ་པོ་བཟོས་ནས་བོད་སྟོད་སྨད་བར་གསུམ་དེ་གོང་བུ་གཅིག་སྒྲིལ་གྱི་ངོ་བོ་དེ་མཚོན་པ་ལ་འབད་རྩོལ་ཆེན་པོ་གནང་འདུག་དེ་ནི་བོད་ཀྱི་ལོ་རྒྱུས་སྤྱི་ཡི་སྒྲོམ་ནང་ལ་ཡང་ད་ཤར་ཕྱོགས་མདོ་ཁམས་ཀྱི་གནས་སྟངས་མང་པོ་ཡར་བླུག་ཐུབ་པ་དེ་མཛད་རྗེས་ཆེན་པོ་གཅིག་རེད་བསམ་གྱི་འདུག།

དབྱིན་ཇི་གི་ནི་ང་ཚོ་བོད་ཀྱི་ལོ་རྒྱུས་བྲིས་ཡོད་རྒྱུ་དེ་ཚོ་ཅིག་ཡང་མི་གི་ལྟ་སྟངས་གི་སྒང་ནས་མཚན་རྩི་མ་ཅིག་དེ་ཁུངས་བཙན་པོ་དང་ཅིག་བློ་གཟུ་བོར་གནས་པ་ཅིག་གི་སྒང་ནས་བྲིས་ཡ་ཅིག་ཡང་ངོས་འཛིན་བྱས་ནས་འདི་འདྲའི་གི་གནས་སྟངས་ཅིག་ཡང་འདུག་ད་ད་ལྟ་གི་ང་ཚོ་གི་དེ་དེ་རང་ང་གཉིས་ཀྱི་བརྗོད་བྱ་དེ་ད་ལྟ་གི་བོད་ཀྱི་དེབ་ཐེར་བཀྲ་ཤིས་གཏེར་བུམ་འདྲ་བོ་ཅིག་ན་ད་རྒྱ་ཡིག་གི་སྒང་བྲིས་རྒྱུ་ཅིག་རེད་བ་ད་ཅིག་རྒྱ་ཡིག་གི་བྲིས་རྒྱུ་གི་དེབ་ཅིག་གི་སྒང་ནས་ཁྱེད་རང་གི་ཅིག་ལོ་རྒྱུས་འདི་ཁུངས་བཙན་པོ་དང

ཁག་པོ་འདྲ་བོ་ཅིག་རེད་བསམ་གྱི་འདུག་ག་རེ་ཟེར་ན་ད་ལོ་རྒྱུས་དེབ་དེ་ག་འདྲ་ཅིག་ཡིན་ན་ད་མི་གིས་བྲིས་པ་རེད་བ་ད་ད་མི་རེ་རེ་ལ་སོ་སོ་གི་ལངས་ཕྱོགས་ཤིག་ཡོད་པ་གསལ་པོ་ཡོད་རེད་དེ་ནས་ད་དཔེར་ན་ད་མཚན་ཉིད་རིག་པའི་ངོས་ནས་བཤད་ན་ལོ་རྒྱུས་རྒྱུ་ཆ་ཟེར་བ་དེ་ཚོ་ཡང་ད་མི་ཡིས་བཟོས་པ་ཡིན་པའི་རྒྱུ་མཚན་གྱིས་ད་བརྒྱ་ཆ་བརྒྱ་བདེན་པ་ཞིག་དང་དེ་ནས་ད་ནོར་འཁྲུལ་མེད་པ་ཞིག་ད་ཁག་པོ་ཡིན་པ་ངོས་ལེན་བྱེད་དགོས་ཀྱི་འདུག་བསམ་གྱི་འདུག་དེ་ནས་ད་ཕྱོགས་སུ་མ་ལྷུང་བ་འདྲ་བོ་ད་བདེན་པ་ཞིག་དགོས་པ་ད་ཡིན་གཅིག་མིན་གཅིག་རྒྱལ་པོ་གཉིས་ཀ་མ་ཡིན་པ་ད་ཨིན་ཇི་གི

དེ་འདི་ཧ་ཅང་གལ་ཆེན་པོའི་བྱེ་བྲག་རེད་དེ་འདི་རིགས་དེ་ད་ང་རང་ཚོ་གི་ཀློག་དུས་གཙོ་ཆེ་ཤོས་དུ་སོ་སོའི་ངོས་ནས་ད་ཀློག་དུས་ལ་ཀློག་ཤེས་པ་ཞིག་གནང་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག། ཨོ་ལགས་སོ་ཐེངས་གང་མ་ལ་ད་ཁྱེད་རང་ཡིན་ན་ཅིག་ཨ་ནི་ལྷག་དོན་དུ་ཨ་ནི་རྒན་རང་སྤུན་ཅིག་ལ་བོད་ཀྱི་ལོ་རྒྱུས་ལ་ཨ་ནི་ཉམས་ཞིབ་གནང་མཁན་དང་དེ་འདྲའི་ཨ་ནི་ཉམས་ཞིབ་པ་ཡིན་ཅིག་ཡིན་འདི་གང་ཨ་ནི་ད་ཁྱེད་རང་གི་ལྟ་དེ་སྡེ་རོང་ཚེ་རིང་དོན་གྲུབ་ལགས་ཀྱི་བརྩམས་ཆོས་ཀྱི་དེབ་འདིའི་སྒང་ནས་ཡང་ཅིག་ཅིག་མ་འདང་ས་ཟེར་ན་རེད་ཡང་ཁོ་ཉམས་ཞིབ་བྱ་སྟངས་ཀྱི་གནས་ཚུལ་འདྲ་བོ་སྒང་ནས་ཅིག་དེ་ལ།

ཡང་དེང་སང་གི་ཉམས་ཞིབ་པའི་ད་བྱེད་སྟངས་ཀྱི་སྒང་ནས་བལྟས་པ་ཡིན་ན་ད་སྐུ་ངོ་ཞྭ་སྒབ་པ་གི་རྒྱལ་རབས་དང་རྒན་སྡེ་རོང་ལགས་ཀྱི་གི་དེབ་ཐེར་བཀྲ་ཤིས་གཏེར་བུམ་སོགས་འདྲ་བོ་དེ་ཚོ་ལ་སྐྱོན་ཁག་ཅིག་མཐོང་གི་ཡོད་རེད་དཔེར་ན་ད་ཞིབ་ཆ་དེ་ཙམ་མེད་པ་དང་ད་ད་ནང་དོན་དེ་ཧ་ཅང་རྒྱ་ཆེན་པོ་ཡིན་པ་སོང་ཙང་ད་གཞི་བརྗོད་གཞི་གཅིག་གི་སྒང་ལ་ད་གཏིང་ཟབ་པོ་བྱེད་སྟངས་མེད་པ་འདྲ་བོ་ད་འོག་གི་མཆན་རྒྱག་སྟངས་དང་ལུང་འདྲེན་གནང་སྟངས་རེད་ད་ཡང་མཚམས་མཚམས་ལ་སོ་སོ་གི་ད་འདོད་ཕྱོགས་དེ།

ད་དེ་འདྲ་དེ་ད་དེ་ནང་ལ་ཞེ་དྲག་ཡོང་ཡོད་ས་མ་རེད་ད་སྐུ་ངོ་ཞྭ་སྒབ་པའི་རྒྱལ་རབས་ལ་ཡང་དེ་འདྲ་བོ་ཅིག་རེད་དེ་ནས་ད་དུང་བོད་ཡིག་ནང་ལ་ད་བོད་གི་ད་མི་གི་མིང་དང་ས་མིང་སོགས་རྒྱ་ཡིག་ནང་ལ་ཏག་ཏག་མ་བསྡད་པ་འདྲ་བོ་ཅིག་དེ་ཡོང་གི་འདུག་ཡིན་ནའང་དེ་ཚོ་ད་སྐྱོན་ཞེ་དྲག་ད་ཆེན་པོ་ཅིག་ང་རང་གི་མཐོང་གི་མེད་ད་གཙོ་ཆེ་ཤོས་དེ་ད་ཡུལ་དང་དུས་ལ་བལྟ་དགོས་རུང་དེ་ནི་ད་དེ་དུས་ཚོད་དེ་འདྲ་ཞིག་གི་ནང་ལ་དེ་དེ་འདྲ་ཞིག་བརྩམས་ཐུབ་པ་དེ་ད་ཁོ་རྣམ་པ་ཚོ་ཧ་ཅང་བཀའ་དྲིན་ཆེན་པོ་རེད་བསམ་གི་འདུག

ད་ནི་སོ་སོའི་རྒྱལ་ཁབ་ཀྱི་ལོ་རྒྱུས་ཡག་པོ་ཞིག་ཤེས་དགོས་ན་དང་པོ། ད་སོ་སོའི་མེས་པོ་ཚོ་ལ་ད་བརྩི་འཇོག་དང་བརྩེ་བ་ཡོད་དགོས་རེད་ཟེར་གྱི་འདུག་མེས་པོ་ཚོའི་དགོངས་པ་དངོས་གནས་དེ་མ་རྟོགས་པ་ཡིན་ན་ད་སོ་སོའི་རྒྱལ་ཁབ་དང་མི་རིགས་ཀྱི་ལོ་རྒྱུས་ཤེས་ཁག་པོ་ཡོད་རེད་གསུང་གི་འདུག་དེ་ག་ནང་བཞིན་དེའི་ནང་ལ་ཡང་ད་མེས་པོ་ཚོས་འདི་འཇོན་མི་འདུག་ཕ་གི་འཇོན་མི་འདུག་ཟེར་ལེ་བདའ་དང་ད་འཁང་ར་མེད་པར་བརྩི་འཇོག་ཆེན་པོ་ཡི་སྒོ་ནས་བཀླགས་པ་ཡིན་ན་ད་བོད་ཀྱི་རིག་གཞུང་གི་འཕེལ་རིམ་ཆ་ཚང་གསལ་བའི་གི་ད་ཚིག་མཛོད་ལྟ་བུ་ཅིག་ཆགས་འདུག་གསུང་གི་འདུག། དེ་ནས་ད་དུང་རྒན་ལགས་ནས་ད་སྐུ་ཚེ་ཧྲིལ་པོ་ལ་ད་སྐུ་ལས་བསྐྱོན་ནས་ད་ལྟ་བོད་ཀྱི་དེབ་ཐེར་བཀྲ་ཤིས་གཏེར་བུམ་འདི་གཞི་རྩ་ལ་བཞག་ནས་རྒྱ་ཡིག་ཡིག་འབྲུ་ས་ཡ་གཅིག་དང་འབུམ་བདུན་ལྷག་ཙམ་ཡོད་པ་ད་དཀར་ཆག་རྐྱང་རྐྱང་ལ་ཡང་ད་ཤོག་གྲངས་ཉིས་བརྒྱ་ཡས་མས་ཡོད་པ་དང་དེ་གི་མིང་ལ་བོད་ཀྱི་དཔལ་ཡོན་ལོ་རྒྱུས་ཡིད་བཞིན་མེ་ལོང་ཞེས་པ་ཞིག་བརྩམས་བྲིས་ཡོད་པ་རེད།

གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཚེ་རིང་དབང་མོ་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།